དེ་ཉི་འོག་པ་གི་འདོད་ཚུལ་རེད། འོ་ད་དེ་འགྲིག་དེ་ནས་གར་ཚོགས་རེད། མི་དགེ་བའི་རྩ་བ་དང་ལུང་མ་བསྟན་གི་རྩ་བ་དེ་ད་དེ་གཅིག་བཤད་པ་རེད་མི་དགེ་བའི་རྩ་བ་གསུམ་ལུང་མ་བསྟན་གི་རྩ་བ་གསུམ་འོ་ད་འདྲས་གཅིག་བཤད་པ་རེད་ད་འདི་ནས་མ་ལན་གི་ལན་བཏབ་སྟངས་བཤད་པ་རེད་མགོ་གཅིག་དང་ནི་རྣམ་ཕྱེ་དང་དྲི་དང་གཞག་པར་ལུང་བསྟན་པ།

གཞན་ཡིན་ཟེར་ལབ་ན་གང་ཟག་བདག་ཡོད་པ་ཁས་ལེན་དགོས་རོ། གང་ཟག་བདག་ཡོད་ཟེར་ན་སངས་རྒྱས་ཀྱིས་གསུང་གི་ཡོད་མ་རེད། འོ་དེ་བྱས། གང་ཟག་ལས། དེ་ནི་ཕུང་པོ་དེ་གང་བདག་ལས་གཞན་མ་ཡིན་ཟེར་ལབ་པ་ཡིན་ན། ཨ་ནི། ཁོ། ཕྱི་རོལ་པ་དེ་ནི་སྐྲག་པ་སྐྱེ་འགྲོ་གི། བདག་མེད་པ་ཡི་སྐྲག་པ་སྐྱེ། སྐྱེ་བ་ཡི་དེ་ནི། དེ་ལ་དགོངས་ནས་དེ་ལན་མ་བསྟན་པ་ཅི། གང་ཟག། དེ་ནི་རིམ་གྱིས། དེ་ནི་བསྟན་པ་ལ་ཞུགས་པའི་དོན་དུ། ནི། ཕུལ་བའི་གནས་སྐབས། ནི། ལན། ལུང་མ་བསྟན་པ་བྱས་ནས་བཞག་པ་རེད།

ད་དེ་ནས་འདི་རེད། སྤང་བྱ་ལྡན་ཚུལ་བཤད་པ་རེད། འདས་དང་ཉེར་གནས་འདོད་ཆགས་དང་ཁོང་ཁྲོ་ང་རྒྱལ་དག་གིས་ནི་གང་ལ་དེ་སྐྱེས་མ་སྤངས་པའི་དངོས་པོ་དེ་དང་ལྡན་པ་ཡིན་ཟེར། འདས་པའི་ཉོན་མོངས་དང། ཉེར་གནས་ཟེར་དུས་ད་ལྟ་བའི་དང་ད་ལྟ་བའི་ཉོན་མོངས་རེད། འདས་པ་ཡིན་པ་དང་ད་ལྟ་བ་ཡིན་མཁན་གྱི་དཔེ་ལ་འདོད་ཆགས་ཁོང་ཁྲོ་ང་རྒྱལ། དེ་ཚོ་ཡིན་ན། ཨ་ནི། དེ་སྐྱེས་ཏེ། དེ་ནི། ཉོན་མོངས་ཚོ་རང་གི་རྒྱུད་ལ་སྐྱེས་ནས། ཨ་ནི། མ་སྤངས་བར་དུ་ཉོན་མོངས་ཁོ་རང་ཡང་ལྡན་པ་རེད་ལ། ཉོན་མོངས་ཁོ་རང་གི་དམིགས་པ་དེ་ཡང་གང་ཟག་དེ་ལ་ལྡན་པ་ཡིན་དངོས་པོ་དེ་དང་ལྡན་པ་ཡིན། ད་འདི་ལ་དེ་འདྲའི་ལབ་དགོས་ཀྱི་ཡོད་པ་འདྲ།

དེ་སྐད། རང་གི། སྐྱེ་ས་གི་ཡུལ་དེ་ལ་ཡིད་དུ་འོང་བ་ཡིན་དགོས་མ་རེད། ཡིད་དུ་མི་འོང་བ་དེ་འདྲའི་ཐ་དད་དུ་དགོས་ཀྱི་ཡོད་མ་རེད། ཡིད་དུ་འོང་མི་འོང་གང་ག་ལ་དེ་ནི་དམིགས་ནས་སྐྱེ་གི་རེད་བ། ལྟ་བ་དང་ཐེ་ཚོམ་དང། དེ་ཚོ། ད། འདོད་ཆགས། ཁོང་ཁྲོ། ང་རྒྱལ་གསུམ་པོ་དེ། རང་གི་མཚན་ཉིད་པ་ཡིན་ཟེར་གི་རེད། རང་གི་མཚན་ཉིད་པ་ཡིན་ཟེར་ཡ་དེ་ག་འདྲ་ཅིག་ཡིན་ཟེར་ཡོད་ཟེར་ན། འདོད་ཆགས་ཡིན་ན།

ཉོན་མོངས་དེ་ནི་སྤྱི་པ་ཟེར། སྤྱི་པ་ཟེར་དེ་ནི་ལྟ་བ། འཇིག་ལྟ་མཐར་ལྟ་ལོག་ལྟ་ཟེར། ཡུལ་དུ་ཡུལ་ཁོ་རང་གི་འཛིན་ཚུལ་གྱི་ཁྱད་པར་ཡོད་རེད་མ་གཏོགས་ཅི། དམིགས་ས་དེ་ཡིད་དུ་འོང་མི་འོང་ཁྱད་པར་གང་ཡོད་མ་རེད་བ། ཐེ་ཚོམ་ཡིན་ནའི་ད་ག་རེད་ཡིད་དུ་འོང་མི་འོང་ག་ག་ནས་བ་ཞིག་དེ་ཉོན་མོངས་ནི། སྤྱི་པ་ཟེར་དགོས་མེད་འགྲོ། སྤྱི་པ་ཡིན་དེ་འདྲ་རེད། དེ་འདྲ་ཡིན་ན་ད་ད་ནི་འདི་ཉོན་མོངས་ནི་རང་མཚན་པ་དེ་ལ་ཟེར་གྱི་འདུག་བ།

དེ་འདྲ་བའི་ཁྱད་པར་བཤད་པ་ད་འདི་བྱེ་བྲག་སྨྲ་བའི་ལུགས་རེད་ད་འདི་གྲུབ་མཐའ་གོང་མ་གིས་དེ་འདྲ་རང་ཁས་ལེན་གྱི་ཡོད་མི་ཤེས་ཨུ་ཚུགས་ཀྱི་མེད་ད་འདི་འདྲ་འདུག་ག་འདས་དང་ཉེར་གནས་འདོད་ཆགས་དང་ཁོང་ཁྲོ་ང་རྒྱལ་དག་གིས་ནི་ཉོན་མོངས་སྤྱི་ལ་ག་རེ་ཉོན་མོངས་རང་མཚན་པ་དང་ཉོན་མོངས་སྤྱི་པ་གཉིས་ཀྱི་ནང་ནས་ཉོན་མོངས་རང་མཚན་པ་དེ་རེད་བ། རང་མཚན་པ་འདོད་ཆགས་ཁོང་ཁྲོ་ང་རྒྱལ་གསུམ་ཀ་ལ་ཉོན་མོངས་རང་མཚན་པ་མ་རེད་པས། དེ་ནི་དེ་གང་ཟག་དེའི་རྒྱུད་ལ་དཔེར་ན་ང་འདྲ་པོ་བྱས་ན་ངའི་རྒྱུད་ལ་སྐྱེས་ནས་འདོད་ཆགས་ཁོང་ཁྲོ་ང་རྒྱལ་མ་སྤངས་ཀྱི་བར་དུ།

ཡིད་ཤེས་དང་མཚུངས་ལྡན་འགྲོ་མཁན་གྱི་འདོད་ཆགས་ཁོང་ཁྲོ་ང་རྒྱལ་དེ་དེ་སྐྱེ་གི་ཡིན་ན། དེ་གི་ཡུལ་དུས་གསུམ་ཀ་ལ་དམིགས་པ་ཡིན། ཡིད་ཀྱི་དེ་དག་མ་འོངས་པས། འདོད་ཆགས་ཁོང་ཁྲོ་ང་རྒྱལ་མ་འོངས་པ་སྐྱེ་བར་བ། མ་འོངས་པ་དེ་གིས། དུས་གསུམ་ཀ་ལ་དམིགས་པ་ཡིན། སྤྱིར་བཏང་ནི་ཡིད་ཀྱི་ཤེས་པ་གི་ཡུལ་དེ་ལ་དུས་གསུམ་ཀ་ཡོད་རེད་བ། ཀུན་དང་གཞན་གྱིས་རང་དུས་པ་དེ་ག་ལ་དབང་ཤེས་དངོས་བྱུང་བ་འདི་ནི་ང་རྒྱལ་ཡོད་མ་རེད།

ཞེས་ལོག་ཅིག་ཅེས་ཞིབ་པར་བོས། འདི་སློབ་སྦྱོང་ཞིག་བྱ་དགོས་ཡོད་རེད། འདི་ལས། རྩ་བ་འདི་བ་དེ་དེ་འདྲ་བསམ་བཏང་དགོས་རེད། ཉོན་མོངས་དེ་ལ། དེ་ནས། རང་གི་མཚན་ཉིད་པ་དང།

ཡིད་དུ་མི་འོང་བའི་ཡུལ་ཡུལ་གཅིག་ལ་དམིགས་ཀྱི་ཡོད་རེད་དེ། ཡུལ་གང་ག་ལ་འཇུག་གི་ཡོད་མ་རེད་དེ། རང་རང་གི་དེ་ནས་ཡུལ་དེ་ནས་དེ་འདྲ་གཅིག་ངེས་པ་ཡིན་ཙང་ནས། དེ་རང་གི་མཚན་ཉིད་པའི་ཉོན་མོངས་ཟེར་གྱི་ཡོད་རེད། དཔེར་ན་ལྟ་བ་དང་ཐེ་ཚོམ་དེ་འདྲ་ཡིན་ན། དེ་ནས་ཟག་བཅས་ཉེར་ལེན་གྱི་ཕུང་པོ་དེ་ནས་གང་ག་ལ་དམིགས་ཀྱི་ཡོད་རེད་མ་གཏོགས་ཡིན་གཅིག་མིན་ནས་ཁོ་རང་དེ་ནས། ཡུལ་ཁྱད་པར་བ་གི་ཡུལ་དེ་ལ་བ། དེ་ནས་ཡིད་དུ་འོང་བའི་དེ་ནས་ཡུལ་དང་མི་འོང་བའི་ཡུལ་ཟེར་ནས་དཔེ་དེ་དབྱེ་བ་ཕྱེ་ནས་དེ་དེ་འདྲའི་འཇུག་དགོས་ཀྱི་ཡོད་མ་རེད། གང་ག་ལ་དེ་ནི་ཁྱད་པར་མེད་པར་འཇུག་གི་ཡོད་རེད་བ། དེ་འདྲ་ཡིན་ཙང་དེ་ནི་རང་གི་རང་གི་མཚན་ཉིད་པའི་ཉོན་མོངས་དང་སྤྱི་པའི་ཉོན་མོངས། སྤྱི་པའི་ཉོན་མོངས་དེ་ལ་ལྟ་བ། ཐེ་ཚོམ་འོག་ཏུ་ཅིག་བཤད་ནས་འགྲོ་གི་ཡོད་རེད། ལྟ་བ་ལྔ་ཀ་ལ་དེ་བཞིན་ལྟ་བ་ལྔ་པོ་དེ་ཁོ་རང་འཛིན་སྟངས་ལ་ཁྱད་པར་ཡོད་རེད་མ་གཏོགས་དམིགས་ས་དེ་ནི།

ད་རང་གི་མཚན་ཉིད་པའི་ཉོན་མོངས་སྤྱོད་རོ། རང་གི་མཚན་ཉིད་པའི། དེ་ནི། ཉོན་མོངས་འདོད་ཆགས་ཁོང་ཁྲོ་ང་རྒྱལ་གསུམ་པོ་དེ་རེད་བ། འདོད་ཆགས་ཁོང་ཁྲོ་ང་རྒྱལ་གསུམ་པོ་དེ་ལ་ཡང་འདས་པ་མ་འོངས་པ་ད་ལྟ་བ་གསུམ་གསུམ་གསུམ་ཡོད་རེད་བ། གསུམ་གསུམ་ཡོད་ཙང་འདས་པ་དང་ད་ལྟ་བ་གཉིས་ལ། དེ་ནི། དབྱེ་བ་མ་ཕྱེ་བར་བཤད། དེ་ཀའི། སྤྱིར་བཤད་པ་རེད། མ་འོངས་པ་དེ་ལ་རྙོག་དྲ་ཡོད་རེད། མ་འོངས་སྐྱེ་བའི་ཆོས་ཅན་དང་མི་སྐྱེ་བའི་ཆོས་ཅན་ཟེར་ཡོད་རེད་བ་ད། དེ་ནི། ཡིད་ཀྱི་རྣམ་ཤེས།

འདོད་ཆགས་ཀྱི་སྐྱེ་ས་ཀྱི་ཡུལ་ཡོད་རེད་བ་ཡུལ་དེ་ལ་ཐོབ་པ་ཡོད་མ་རེད་ཁོ་རྒྱུད་ཀྱིས་མ་བསྡུས་པ་དེ་འདྲ་ཐོབ་པ་བཞག་གི་མ་རེད་དེ་དེ་དམིགས་པའི་སྒོ་ནས་ལྡན་པ་ཡིན་ཟེར་གང་ཟག་དེ་ལ་ལྡན་པ་ཟེར་ཏེ་འདོད་ཆགས་དེ་མ་སྤངས་ཀྱི་བར་དུ་དེ་ནི་དེའི་ཡུལ་དང་འདོད་ཆགས་གཉིས་ཀ་གང་ཟག་དེ་ལ་ལྡན་པ་ཟེར་གྱི་རེད་ད་ལྡན་པ་ཡིན་ཟེར་ད་དེ་གི་གཙོ་བོ་དེ་དོན་དག་དེ་བཤད་རྒྱུ་རེད། དེ་ནས་ཚིག་དོན་དག་དེ་འདྲ་ཞུ་འདུག་བ། འདས་དང་ཉེར་གནས་འདོད་ཆགས་དང་ཁོང་ཁྲོ་ང་རྒྱལ་དག་གིས་ནི་གང་ལ་དེ་སྐྱེས་མ་སྤངས་པ་དངོས་པོ་དེ་དང་ལྡན་པ་ཡིན་ཤོ་ལོ་ཀ་གཅིག་པོ་དེ་གས

དོ། སྐོར་མ་རྒྱག་དགོས་ཡོད། འདི་ཚིག་ཚིག་འགྲེལ་མ་ཕོག་པ་ཆེ་ལ་དེ་ནི་འགྲིག་ཡོད་རེད། འདས་དང་ཉེར་གནས་འདོད་ཆགས་དང་ཁོང་ཁྲོ་ང་རྒྱལ་དག་གིས་ནི་གང་ལ་དེ་སྐྱེས་མ་སྤངས་པའི་དངོས་པོ་དང་ལྡན་པ་ཡིན་ཟེར་ག་རེ་ད་ཤེས་ཡ་དེ་ག་རེ་གསུངས་ན་ཉོན་མོངས་ནང་ལ་ག་རེ་རང་གི་མཚན་ཉིད་པ་ཤེས་ཀྱི་ཡོད་རེད་བ། རང་གི་མཚན་ཉིད་པའི་ཉོན་མོངས་ག་ཚོད་ཡོད་རེད་ས་གསུངས་རེད་བ། འདོད་ཆགས་ཁོང་ཁྲོ་ང་རྒྱལ་གསུམ་པོ་དེ་རེད་བ། དེ་གསུམ་པོ་དེ་ཤེས་ན་དེ་ལ་བརྟེན་ནས། ད་མ་འོངས་པ་དག་ལ་གནས་སྐབས་བཞག། ད་འདས་པ་དང་ད་ལྟ་བ་གཉིས་པོ་དེ་ལ་ཟེར་ད་དེ་བཤད་ཀྱི་འདུག་བ། དེ་གཉིས་ལ་དབྱེ་བ་ཞིག་མང་པོ་བཤད་དགོས་མ་རེད་ཁོ་ན་ཕྱོགས་གཅིག་ལ་མ་བཤད་བྱས་འདུག་ག་འདས་པའི་འདོད་ཆགས་ཁོང་ཁྲོ་ང་རྒྱལ་གསུམ་བཅས། ད་ལྟ་བའི་འདོད་ཆགས་ཁོང་ཁྲོ་ང་རྒྱལ་གསུམ་པོ་དེ། གང་ཟག་དེའི་རྒྱུད་ལ་སྐྱེ། སྐྱེས་ནས་མ་སྤངས་ཀྱི་བར་དུ། འདོད་ཆགས་ཁོང་ཁྲོ་ང་རྒྱལ་གསུམ་པོ་དེ་ཡང་གང་ཟག་དེའི་རྒྱུད་ལ་ལྡན་པ་ཡིན། དེ།